ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། གཟའ་འཁོར་སྔོན་མ་ཨུ་རུ་སུའི་དམག་དཔུང་གིས་ཡུར་ཁུན་གྱི་བག་མོ་ཟེར་བའི་གྲོང་ཁྱེར་དེ་ལེན་ཐུབ་ཐབས་བྱུང་ཡོད་པ་དང། འོན་ཀྱང། རྒྱལ་ཁ་དེས་ཨུ་རུ་སུའི་དམག་གི་སྟོབས་ཤུགས་མཚོན་རྒྱུའི་ཚབ་ཏུ་ཨུ་རུ་སུའི་དམག་དཔུང་ནང་ཁུལ་དུ་འཁྲུག་རྩོད་ཧ་ཅང་གི་རྣོ་ངར་ཆེན་པོ་ཞིག་འབྱུང་བཞིན་ཡོད་པ་དེ་ཕྱི་ལ་མངོན་གསལ་དོད་པོ་ཆགས་ཡོད་པ་རེད། བྱས་ཙང་ད་རིང་ང་ཚོའི་བསྐྱར་ཞིབ་ལས་རིམ་ནང་གནད་དོན་དེ་ཚོའི་སྐོར་ལ་གླེང་སློང་ཁ་ཅིག་ཞུ་གི་ཡིན། ཨུ་རུ་སུའི་དམག་དཔུང་གིས་ཟླ་བ་བཅུ་ཙམ་དམག་འཁྲུག་ཛ་དྲག་པོ་ཞིག་བྱས་པའི་རྗེས་ལ་ཡིན། ཡུ་ཁུན་གྱི་གྲོང་ཁྱེར། Bakhmut། ཟེར་མཁན་དེ་ཁ་སང་བདུན་ཕྲག་འདི་ལ་ཡང་ཨུ་རུ་སུས་ཟིན་པ་རེད། དེ་ཟིན་པའི་གནས་ཚུལ་བྱུང་བའི་རྗེས་ལ་ཡང་རྒྱལ་ཁ་འདི་ལ་ཡང་འགྲེལ་བཤད་དང་གཅིག་ཁོ་ཚོས་གདེང་འཇོག་བྱེད་ཡག་དེ་ཞེ་པོ་ཅིག་མ་འདྲ་གཅིག་གཉིས་བྱུང་ཤག་དང་པོ་དེ་ཨུ་རུ་སུའི་ནང་ལོགས་ལ་ཡང་བལྟས་པ། ད་རིང་འདི་རྒྱལ་ཁ་ཆེན་པོ་ཞེ་པོ་ཅིག་རེད་ག་རེ་ཟེར་ན་ད་ཟླ་བ་མང་པོའི་རིང་ལ་ཡང་ཨུ་རུ་སུའི་དམག་དཔུང་ལ་ཡང་དངོས་གནས་རྒྱལ་ཁ་འདྲ་ཅིག་ཐོབ་ཡོད་མ་རེད་འདི་འདྲ་སོང་ཙང་ད་རིང་འདྲ་རྒྱལ་ཁ་ཐོབ་འདི། ཐ་ན་ཕར་བཞག་བྱས་དམག་ཆེན་གཉིས་པའི་སྐབས་ལ་ཡང། ཨུ་རུ་སུའི་དམར་དམག་གིས་འཇར་མན་ཧི་ཏི་ལེར་དང་དམག་རྒྱག་པའི་སྐབས་ལ་ཡིན་ན་འཇར་མན་གྱི་རྒྱལ་ས་བྷར་ལིན་ཟིན་པ་ར་འདི་ཟིན་པ་དང་ཨ་ནི་དཔེ་མཚོན་དང་བྱས་བྱས་བཤད་བཞག་ད་དེ་ཚོ་ད་འུར་ཡིན་པ་གཏན་འཁེལ་བ་རེད། ཡིན་ནའི་ཕྱིར་ཡ་ཟུར་གནས་ཀྱི་དམག་དོན་ཉམས་ཞིབ་པ་ད་དེ་ཚོས་ཟེར་ཡག་བྱས་པ་ཡིན་ན། བག་མོ་ཟེར་མཁན་དེ་ཁོ་རང་མ་ཏང་གྲོང་ཁྱེར་ཆེན་པོ་ཡིན་ས་མ་རེད་དམག་མ་བརྒྱབ་གོང་ལ་ཡང་མི་སྟོང་ཕྲག་བདུན་ཅུ་ཙམ་ལས་མི་འདུག་ད་སྟོང་ཕྲག་བདུན་ཅུ་ཙམ་དེ་གྲོང་ཁྱེར་ཆེན་པོ་གང་ཡང་མ་རེད་པ། འདི་ག་འདྲས་ཡིན་ན་ས་ཆ་དེའི་གནས་ས་དེ། དམག་དོན་གྱི་ཐོག་ནས་བྱས་ན་གལ་ཆེན་པོ་དེ་ག་ཙམ་མ་རེད་དེ་འདྲས་སོང་ཙང་ད་རིང། དམག་འཁྲུག་འདིའི་ནང་ལོགས་ལ་ཡང་ཡུར་ཁུན་ལ་ཡང་ཕམ་ཉེས་བྱུང་བྱས་ས་ཆ་དེ། ཨུ་རུ་སུའི་དམག་དཔུང་གིས་ཟིན་པ་འདིས་ཨུ་རུ་སུ་དང་ཡུར་ཁུན་བར་ལ་དམག་གི་གནས་སྟངས་ལ་ཡང་རྩ་བའི་ཐོག་ནས་འགྱུར་ལྡོག་འགྲོ་གི་མ་རེད་ཟེར་བྱས་བཤད་བཞག།

ས་ཆ་དེ་ཟིན་མཁན་དེ་ཡིན་ཨུ་རུ་སུའི་དམག་དཔུང་མ་རེད། ཨུ་རུ་སུའི་ནང་ལོགས་དེ་རིང་ཁ་སང་ཝེག་ནེར་ཟེར་མཁན་ཅིག་སྒེར་གྱི་ཡུལ་དམག་ཅིག་འདུག། སྒེར་གྱི་ཡུལ་དམག་དེའི་བདག་པོ་དེ། ཡེབ་ཀེ་ནི་བྷོར་ཀུ་ཅིན་ཟེར་མཁན་དེ་ཁོས་བདག་པོ་བྱས་བྱས། ད་ཁོ་ཚོས་ཕ་གིར་ཡ་དམག་བརྒྱབ་བྱས་ཡིན་ན་ད་དམག་ཟླ་བ་བཅུ་ཙམ་བརྒྱབ་ཁོ་ཚོའི་དམག་མི་ཁོ་རང་ཕལ་ཆེར་སྟོང་ཕྲག་ཉི་ཤུ་ཙམ་ཞིག་ཕ་གིར་ཤི་བ་རེད་ཟེར་བྱས་ཁོ་རང་ཚོ་རང་གིས་ལབ་བཞག་བྱས་བྱས་ཡིན་མཐའ་མ་དེ་ཟིན་ཐུབ་པ་རེད། ཟིན་ཐུབ་སོང་ཙང་ད་བྷོར་ཀུ་ཅིན་གྱིས་ད་ཨ་ལས་མ་དེ་རྒྱལ་ཁ་ཐོབ་པའི་ཁོའི་ཡུས་ཤོད་ར་བ་ད་དེ་ཞེ་པོ་ཅིག་གི་དྲིལ་བསྒྲགས་བྱས་དེ་འདྲ་ཞེ་པོ་བྱས་བཞག་དེ་མ་ཟད་ཁ་སང་མ་དེ་དཀའ་ངལ་ཆེ་སྒང་དེ་ཁོ་ལ་ད་མགྱོགས་ཐོབ་འགྲོ་ཡོད་ཐོབ་འགྲོ་ཡོད་ཐེངས་མང་པོ་ལབ་རེད་ད་ག་དུས་ཡིན་ནའི་ཐོབ་མ་ཐུབ་བྱས་ཁོ་ལ་ཕམ་ཉེས་འདི་དེ་འདྲ་བྱུང་དུས།

ལྡབ་ལྔ་ཞིག་མང་བ་ཤི་ཡོད་རེད། བྱས་ཙང་དམག་མི་དེ་དག་ལ་ཡང་དོན་མེད་ཀྱི་འཆི་སྐྱོན་བྱུང་བའི་འགན་འཁྲི་དེ་ཚོ་ཨུ་རུ་སུའི་གཞུང་དམག་གི་དམག་དཔོན་དེ་ཚོ་ལ་ཡང་ཡོད་རེད། ང་ཚོས་ཡིན་ན་གཞུང་དམག་གི་དམག་དཔོན་དེ་ཚོ་ཡིན་ན་ད་ལྟ་ཨུ་རུ་སུ་གི་བདེ་སྲུང་གི་བློན་ཆེན་དང་དམག་དཔོན་ཆེ་ཤོས་དེ་ཚོ་རེད་དཱ། དེ་ཚོ་ཡིན་ན་ཨུ་རུ་སུའི་ནང་ལོགས་ཀྱི་ཉེས་ཅན་པ་རང་རེད་ཅེས་བྱས་པས་མིང་སྐོར་བཏོན་མ་ཟད་ཞེ་པོ་ཉེས་ཅན་པ་རེད་ཟེར་ཚུལ་ལ་ཞེ་པོ་ཅིག་སྡུག་ཅག་ལབ་རེད། འདི་འདྲས་ལབ་རེད། ད་ལྟ་ཨ་མི་རི་ཀའི་ནང་འདྲ་བོ་ཡིན་པ་ཡིན་ན་ལ་སྲིད་དོན་ཚོགས་པ་མ་འདྲ་དག་འདི་བརྙན་འཕྲིན་ཁང་ཕྱིན་ཕར་སྐྱོན་བརྗོད་བྱས་ཚུར་སྐྱོན་བརྗོད་བྱས་ད་དུ་རིང་ཡིན་ཚད་འདི་ཕར་ལབ་བྱས་འདི་ད་ཁོ་རྒྱུན་ལྡན་ལ་བྱེད་པ། ད་ཡིན་ན་བསམ་བློ་བཏང་ད། ཨུ་རུ་སུའི་ནང་ལོགས་རྒྱུན་དུ་འཁོར་ནས་འདི་བྱེད་ས་རག་ཡོད་མ་རེད། དེའི་སྐབས་འདི་ཡུར་ཁུན་གྱི་དམག་འཁྲུག་འགོ་བཙུགས་པའི་རྗེས་ལ་ཡིན་ན་སྲིད་འཛིན་ཕུ་ཏིན་གྱིས་ཨུ་རུ་སུའི་ནང་ལོགས་ལ་ཡ་དམག་འཁྲུག་འདི

ད་ལྟ་དེ་སྒེར་གྱི་དམག་དཔུང་གི་འགོ་ཁྲིད་མཐོ་ཤོས་ཕུར་ཁུ་ཅིན་ཟེར་མཁན་དེ་བརྙན་འཕྲིན་ཁོ་རའི་ཐོག་ལ་ཡ་ཨུ་རུ་སུའི་དམག་དཔུང་གི་ད་འགོ་ཁྲིད་མཐོ་ཤོས་དེ་གཉིས་གཉིས། བདེ་སྲུང་གི་བློན་ཆེན་དང་དམག་དཔོན་མཐོ་ཤོས་དེ་གཉིས་གཉིས། འདི་གཉིས་གཉིས་ཡིན་ན་ཉེས་ཅན་པ་རེད་ཁོ་གཉིས་གཉིས་ཀྱིས་རྩེད་མོ་རྩེད་ཁོ་གཉིས་གཉིས་ཀྱིས་སྐྱིད་སྐྱིད་གཏང་གི་འདུག་ཁོ་གཉིས་གཉིས་ལས་ཀ་འཇོན་པོ་མི་འདུག་ཁོ་གཉིས་གཉིས་ཡིན་ན་སྦས་ཏེ་ལྐོག་ཟ་རུལ་སུངས་བྱེད་ཀྱི་འདུག་ཟེར་ཏེ་ད་སྐྱོན་བརྗོད་བྱས་པ་དེ་ད་ཨུ་རུ་སུ་འདིའི་སྤྱི་ཚོགས་ཀྱི་གནས་སྟངས་དང་དམ་པོ་འདི་འདྲའི་བྱེད་སའི་རྒྱལ་ཁབ་དེ་ཕར་བཞག་ཨ་མི་རི་ཀའི་ནང་ཡིན་པ་ཡིན་ནའི་བྱེད་སྟངས་འདི་འདྲ་ད་བསམ་བློ་བཏང་མ་ཕོད་པ་རེད་པ། འདི་འདྲ་སོང་ཙང་འདི་ནས་ཡིན་ན་ཨུ་རུ་སུའི་དམག་དཔུང་ནང་ཁུལ་ཡང་འགལ་ཟླ་དེ་ཡིན་ན་ད་མངོན་གསལ་དོད་དོད་དང་ཤུགས་ཆེར་ཞེ་པོ་ཞིག་འགྲོ་གི་འདུག། ད་ཨ་ལི་སྔོན་ལ་ཡ་ཁོ་ཕུར་ཁུ་ཅིན་ཟེར་མཁན་འདི་མི་དེ་དང་སྒེར་གྱི་དམག་མི་ཨ་འདེ་ཝེག་ནེར་ཟེར་མཁན་འདིའི་སྐོར་ལ་ཡ་ངོ་སྤྲོད་རོབ་ཏིས་ཞུ་ཡ་དེ་གལ་ཆེན་པོ་འདུག་བསམ་གི་འདུག་ད་མ་རྩ་དེ་རིང་འདི་ཡུ་ཁུན་གྱི་དམག་འཁྲུག་ལ་ཡ་དོ་སྣང་གནང་མཁན་མང་ཆེ་ཞིག་གིས་འདིའི་སྐོར་ལ་ད་མང་པོ་ཞིག་གསན་ཚར་ཡོད་ཀྱི་ད་ཡིན་ན་ངས་སྟབས་བདེ་ཞིག་ངོ་སྤྲོད་ཞུས་པ་ཡིན་ན་ཨ་འདེ་ཝེག་ནེར་ཟེར་མཁན་འདི་དམག་དཔུང་འདི་ཉིས་སྟོང་བཅུ་བཞི་ལོ་ལ་ཡ་ད་སྒེར་གྱི་དམག་དཔུང་བྱས་བཙུགས་འགྱོག་རེད་ཤག་དེའི་སྐབས་དེ་ཡིན་ན་ཕུར་ཁུ་ཅིན་གྱིས་ཁོའི་ཡིན་ཞེས་ཁྱོན་ལབ་ཡོད་མ་རེད་ད་སྤྱིར་བཏང་བྱས་ན་ཨུ་རུ་སུའི་ནང་ལོགས་ལ་ཡ་སྒེར་གྱི་དམག་མི་བཙུགས་ཟེར་འདི་ཁྲིམས་ཐོག་ནས་ཁྱོན་འགྲིག་གི་ཡོད་ས་མ་རེད། བྱས་ཙང་དེའི་སྐབས་དེར་གང་འདྲ་ཟེར་བཙུགས་ཐུབ་པ་ཡིན་ནམ་ད་ཁོ་ཕལ་ཆེར་བདག་པོ་ཁོ་རེད་ག་རེ་ཡིན་ཟེར་ན་ཁོ་སྲིད་འཛིན་ཕུ་ཏིན་དང་ཉེ་པོ་ཞེ་པོ་ཞིག་ཡོད་རེད་ཞེས་མི་མང་པོ་ཞིག་གིས་དོགས་པ་བྱས་ཤག་ད་འདི་ཕུར་ཁུ་ཅིན་ཟེར་མཁན་ཁོ་རང་ཁོ་རའི་མི་ཚེ་དེ་ཞེ་པོ་ཞིག་ཀྱག་ཀྱོག་ཞེ་པོ་ཞིག་ཕྱིན་འགྱོག་མི་ཞིག་རེད་ཤག་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ལོ་ལ་སྐྱེས་པའི་མི་ཞིག་རེད་ཤག་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ལོ་ལ་ཡ། ད་ལྟ་དམར་ཤོག་གི་ཨུ་རུ་སུ་རེད་པ་དེའི་སྐབས་དེར། ཁོས་རྐུ་མ་བརྐུས་ཇག་པ་བརྒྱབ་མི་ཉེས་དེ་འདྲ་བྱས་པའི་ནག་ཉེས་བཙུགས་བྱས་ཁྲིམས་ཁང་ཕྱིན་ཁྲིམས་ཁང་ནས་ལོ་བཅུ་གསུམ་བཙོན་འཇུག་བྱེད་རྒྱུའི་ཁྲིམས་ཐག་བཅད་བྱས་བཙོན་ཁང་དུ་བཏང་བཞག་ད་ཡིན་ནའི་ཁོ་བཙོན་ཁང་ལོ་དགུ་བསྡད་པའི་རྗེས་ལ་ཡ་དམར་ཤོག་གི་ཨུ་རུ་སུ་དེ་ཁ་ཐོར་ཕྱིན་པའི་རྗེས་ལ་ཡིན་ན་ཁོ་བཙོན་ཁང་ནས་གློད་བཙོན་ཁང་ནས་གློད་ཚར་བའི་རྗེས་ལ་ཡ་ཨ་ལི་གནས་སྐབས་རིང་ལས་ཀ་མེད་པ་བྱས་དེ་ནས་ཁོས་ཁྲོམ་གཞུང་སྒང་ལ་ཡ། རྡོ་བར་ཆེ་ཁ་ལག་ཆུང་ཆུང་དེ hot dog

བྱས་བྱས་ད་གང་ལྟར་ཁོ་གཉིས་གཉིས་འབྲེལ་བ་དེ་ཞེ་པོའི་ཉེ་པོ་བྱུང་ཤག་ཁོའི་ཚོང་དེ་རྒྱ་ཆེར་བཏང་བྱས་ཉིས་སྟོང་བཅུ་བཞི་ལོ་ལ་ཡ་ཨ་འདེ་ཝེག་ནེར་ཟེར་མཁན་དེའི་དམག་མི་དེ་སྒེར་གྱི་དམག་མི་དེ་བཙུགས་ཡག་གི་རྒྱུ་མཚན་དེ་གཙོ་བོའི་རྒྱུ་རྐྱེན་དེ་ག་རེ་རེད་ཟེར་ན་དེའི་སྐབས་དེར་སྲིད་འཛིན་ཕུ་ཏིན་གྱིས་ཨུ་རུ་སུའི་ཡུར་ཁུན་གྱི་ཤར་ཕྱོགས་ལ་ཡ་ཨུ་རུ་སུའི་མི་རིགས་མང་པོ་ཡོད་སའི་ས་ཆ་དེ་ཚོ་ནང་ལ་ཡ་ཟིང་ཆ་ཞེ་པོ་ཞིག་བསླངས་བྱས་ས་ཆ་དེ་ཚོའི་མི་དེ་ཚོ་མང་པོ་ཞིག་ལངས་བྱས་ཡིན་ན་ཨུ་རུ་སུ་དང་ཨན་གཅིག་སྒྲིལ་བྱེད་དགོས་ཡོད་ཟེར་བྱས་གང་ལྟར་དམག་འཁྲུག་རྒྱག་ཡ་དང་དེ་ལངས་དགོས་རེད་པ་དེ་འདྲ་ལངས་དུས་ཙམ་པ་ཨུ་རུ་སུའི་གཞུང་དམག་རང་བཏང་བྱས་མི་དེ་ཚོར་རོགས་པ་བྱེད་ག་འགྲོ་ཐུབ་མ་རེད་པ་དེ་འདྲ་ཡིན་དུས་ཙམ་པ་ཁོས་སྒེར་གྱི་དམག་མི་བཟོས་བྱས་ཨ་ནི་དེ་ཕ་གིར་བཏང་བྱས་ཡིན་ན་དམག་འཁྲུག་རྒྱག་ཡ་དེ་ག་འགོ་བཙུགས་ཡོད་ས་རེད་ད་དེ་ཕ་གིར་ཁོང་ཚོའི་དམག་གི་སྟོབས་ཤུགས་དང་དེ་ཚོ་ཆེར་ཕྱིན་པའི་རྗེས་ལ་ཡ་ཝེག་ནེར་ཟེར་མཁན་དེ་ཨ་ཧྥེ་རི་ཁ་དང་འདྲ་བོ་ལ་ཡ་ད་རྒྱལ་ཁབ་སུས་དངུལ་སྤྲད་ནའི་གང་ལྟར་དེའི་ཚབ་བྱས་བྱས་ཡ་མི་བསད་དགོས་ཡོད་ནའི་ག་རེ་བྱེད་དགོས་ཡོད་ནའི་འདི་བྱེད་ག་འགྲོ་མཁན་འདི་ཆགས་ཤག་འདིའི་སྒང་ལ་ཡང་སི་རི་ཡའི་དམག་འཁྲུག་ནང་ལོགས་ལ་ཡང་ཨུ་རུ་སུ་ཤུགས་ཆེན་པོ་ཞེ་དྲག་ཞུགས་རེད་ཞུགས་དུས་ཙམ་པ་ཕ་གིའི་ཨུ་རུ་སུའི་ཁ་གཏད་བཅར་ས་གཙོ་བོ་དེ་ཡིན་ན་ཁ་ཆེའི་ཐལ་སྐྱོད་ཚོགས་པ་འདི་རེད་ཁ་ཆེའི་ཐལ་སྐྱོད་ཚོགས་པ་དེ་ཚོས་འཛམ་བཟང་ཨུ་རུ་སུའི་གཞུང་དམག་གིས་ཡག་པོ་ཅིག་བྱེད་མ་ཐུབ་གོ་དུས་ཁོའི་ཝག་ནར་གྱི་དེ་དམག་མི་བཏང་རྗེས་ཞེ་དྲག་གི་ག་འདྲ་དམག་དེ་ཚོ་ནན་པོ་དང་ཤུགས་ཆེན་པོ་རྒྱབ་ཐུབ་གི་ཡོད་ས་རེད་ད་དེ་ཚོ་ཡོང་དགོས་ཡ་རྒྱུ་མཚན་རེ་ཅིག་གལ་ཆེན་པོ་ཅིག་ག་རེ་འདུག་ཟེར་ན་ཁོ་སྒེར་གྱི་ཡུལ་དམག་གསོས་བྱས་ད་ཁོ་ལ་ཡར་དངུལ་གང་འདྲ་རག་གི་ཡོད་མེད་དེ་ད་དཔེ་གསལ་པོ་ཡོད་མ་རེད་གཅིག་བྱེད་དུས་གསལ་པོ་ཡོད་རེད་སྲིད་འཛིན་ཕུ་ཐིན་གྱིས་སྤྲད་ཀྱི་ཡོད་པ་གཏན་འཁེལ་རེད་གང་ལྟར་དངུལ་འབེལ་པོ་བྱས་བྱས་ཨ་ནི་དམག་མི་ཚོ་ལ་ཡར་སྤྲད་ཡག་གི་གླ་དོད་དེ་ཚོ་ཞེ་པོ་གཅིག་ཨུ་རུ་སུའི་གཞུང་དམག་ལས་ཆེ་བ་ཡོད་ས་རེད་བྱས་ཙང་ད་གཞུང་དམག་ནང་ལོགས་ལ་ཡར་མི་འཇོན་པོ་དང་དེ་འདྲ་སྔོན་ནས་སྦྱོང་བརྡར་སྤྲད་ཚར་པའི་མི་མང་པོ་ཡོད་རེད་དེ་གཞུང་དམག་ནས་མར་དོན་ཨ་ནི་ཁོའི་དམག་སྒར་ནང་འཛུལ་བྱས་འདི་འདྲ་བྱས་བྱས་ཡིན་ན་དམག་དེ་ཡག་པོ་ཞེ་པོ་བྱུང་ཤག་ད་འདི་རྗེས་ལ་ཡར།

ཁོ་ཚོས་མར་ཕྱིར་དོན་བྱས་གང་ལྟར་པྲི་གོ་ཇིན་ལ་ཡ་ཁོ་འགྲིག་མི་འདུག་ཟེར་བྱས་སྐྱོན་བརྗོད་ཐད་ཀར་དུ་བྱེད་ནུས་ཀྱི་ཡོད་ས་མ་རེད་ད་ཡིན་ནའི་ལས་དེ་རིང་ཁ་སང་ཨུ་རུ་སུའི་གྲོས་ཚོགས་ནང་ལོགས་ལ་ཡ། དམག་དཔོན་འདི་སྔ་མོའི་དམག་སྤྱི་ཆེན་པོ་འདི་འདྲ་ཟུར་པ་འདི་རྒས་ཡོལ་ཕྱིན་ཚར་ཀྱོག་འདི་གྲོས་ཚོགས་ཀྱི་འཐུས་མི་ཆགས་ཀྱོག་འདི་འདུག་ད་ཁོ་ཚོ་ཁ་ཅིག་གིས་ད་ཁོ་རང་དང་མི་མི་གཞན་ཡོད་ར་ཨུ་རུ་སུའི་དམག་མི་ལ་ཡ་སྐྱོན་བརྗོད་ཞེ་པོ་བྱེད་དུས་ཁོ་ཚོས་དོན་བྱས་པྲི་གོ་ཇིན་ཟེར་མཁན་འདི་ལ་ཡ་སྐྱོན་བརྗོད་ཞེ་དྲག་བྱེད་དུས་ཁོ་ཚོ་ཟེར་ཡ་གཙོ་ཆེ་ག་རེ་ཟེར་ན་ཨ་ནི་ཁོའི་ཡུལ་དམག་དེ་ཨ་ནི་སྒེར་གྱི་ཡུལ་དམག་དེ་ག་འདྲས་བཙུགས་པ་རེད། དེ་ག་བར་ཐོ་འགོད་བྱས་ཡོད་རེད། ཨུ་རུ་སུའི་རྩ་ཁྲིམས་བྱས་ན་སྒེར་གྱི་མི་སུ་གང་ཅིག་ཡིན་ན་ཨུ་རུ་སུའི་ནང་ལོགས་ལ་ཡང་དམག་མི་གསོ་ཆོག་མ་རེད། དེ་ཁོས་ག་འདྲས་བཙུགས་པ་རེད་ཅེས་སྐྱོན་བརྗོད་བྱས་རྗེས་ད་འདིའི་བར་སྒྲག་ལ་གང་ལྟར་ཁོང་ཚོའི་བར་སྒྲག་ལ་འགལ་ཟླ་བྱུང་བ། དེ་ཞེ་པོ་ཅིག་ཆེར་ཆེར་ཕྱིན་རྗེས་ཨ་ནི་དེ་རིང་ཁ་སང་ཅིག་དམག་དཔུང་གཅིག་པོ་དང་དམག་སྲིད་གཅིག་པོ་མ་ཡིན་པ་ཨུ་རུ་སུའི་ཆབ་སྲིད་ཁྱོན་ཡོངས་ལ་ཡར་སྐྱོན་བརྗོད་བྱེད་ཀྱི་ཡོད་ས་རེད། ལྷག་པར་དུ་ཁ་སེང་བདུན་ཕྲག་གཉིས་ཀྱི་གོང་ལ་ཡང་པྲི་གོ་ཇིན་ཟེར་མཁན་དེ་ཁོས་ཨུ་རུ་སུའི་དམག་དཔུང་གི་འཇོན་ཐང་མི་འདུག་དེ་གའི་སྐྱོན་བརྗོད་བྱས་བསྡད་ཡོད་པ། སྐྱོན་བརྗོད་བྱས་བསྡད་པ་འདིའི་སྒང་ལ་ཁོས་སྣོན་པ་ཅིག་ག་རེ་བརྒྱབ་འདུག་ཟེར་ན། སྲིད་འཛིན་ཕུ་ཐིན་གྱི་གཞུང་འབྲེལ་གྱི་ལས་ཁུངས་གཙོ་བོ་ཇོ་ར་དང་ང་ཚོ་བྱས་ན་སྲིད་འཛིན་ཕོ་བྲང་དཀར་པོ་སོགས་ཀྱི་རེད་ལ། ཁི་རིམ་ལིན་གྱི་ལས་བྱེད་པ་འདི་གའི་གཞུང་གི་ལས་བྱེད་པ་དམག་མི་མ་ཡིན་པ་འདི་ཚོ་ལ། སྐྱོན་བརྗོད་བྱས་ཡག་འགོ་འཛུགས་བྱས། དེ་འདྲས་སོང་ཙང་སྤྱིར་བཏང་བྱས་པ་ཡིན་ན་ཨུ་རུ་སུའི་དམག་དཔུང་ནང་ལོགས་ཡིན་ནའི་རེད་གཞུང་ནང་ལོགས་ཡིན་ནའི་རེད་དཔོན་རིགས་མཐོ་པོ་དེ་འདྲ་སྒང་ལོག་ད་ཁོ་ལ་དཔེ་སྡུག་ལྟ་བྱས་ཁོང་ཁྲོ་ཞེ་པོ་ཟ་གི་ཡོད་ས་རེད་དེ་ལས་ཡིན་ནའི་ཚང་མ་ལོག་གིས་ད་ཁོ་ལ་ཡང་རྒྱབ་སྐྱོར་བྱེད་མཁན་སྲིད་འཛིན་ཕུ་ཐིན་ཡོད་རེད་བསམ་བྱས་གང་ལྟར་ཁོའི་ཁ་བཀག་ནུས་ཀྱི་ཡོད་མ་རེད་ཁོ་དང་ཁ་གཏད་དེ་ཐད་ཀར་བཅར་མ་ནུས་བྱས་བྱས་ད་ལྟའི་གནས་སྟངས་འདི་གནས་བསྡད་ཡོད་ས་རེད། ཕྱི་ལོགས་མི་ཉམས་ཞིབ་བྱེད་མཁན་ཟེར་ཡ་བྱས་པ་ཡིན་ན་ད། སྲིད་འཛིན་ཕུ་ཀྲིན་གྱིས་འདི་སྔོན་ནས་ཁོ་རང་གིས་ད་སྲིད་འཛིན་ཕུ་ཀྲིན་གཅིག་པོ་མ་རེད་འཛམ་བུ་གླིང་ནང་ལོགས་ལ་དཔོན་པོ་མང་པོ་ཡོད་འདི་བྱེད་ཀྱི་རེད། སོ་སོའི་དབང་ཆ་དེ་ཡག་པོ་ཅིག་བརྟན་པོ་ཞིག་ཉར་ཡག་ཆེད་དུ་སོ་སོའི་འོག་གི་ཕྱོགས་གཏོགས་མ་འདྲ་བ་ཡོད་རེད་པ་དེ་ཚོའི་བར་སྒྲག་ལ་འགལ་ཟླ་ཐེ་ཐེ་བསླངས་བྱས་ཕར་ཚུར་འཛིང་བཅུག་བྱས་ཨ་ནི་སོ་སོ་དེའི་སྒང་ལ་བསྡད་ཡ་ཅིག་ད་དེ་སྲིད་འཛིན་ཕུ་ཀྲིན་གྱིས་ད་ལྟ་བར་དུ་དཔེ་ད་ལོ་ཉི་ཤུའི་ནང་འདི་འདྲའི་བྱས་བྱས་པ་བསྡད་པ་རེད། ད་ཡིན་ནའི་ལས། ད་ད་ལྟའི་དུས་ཚོད་འདི་སྤྱིར་བཏང་ཞི་བདེའི་སྐབས་དང་མ་འདྲ། དམག་འཁྲུག་རྒྱག་གི་ཡོད་རེད་དམག་འཁྲུག་རྒྱག་མཁན་ཟེར་དུས་ཕྱོགས་གཏོགས་དེ་གཉིས་ཆར་ཕ་གིའི་དམག་སའི་སྒང་ལ་ཡང་དམག་རྒྱག་མཁན་རང་ཆགས་བསྡད་ཡོད་རེད། འདི་ཚོའི་བར་སྒྲག་ལ་ད་གི་ཟིག་སྐྱོན་བརྗོད་ཤུགས་ཆེན་པོ་བྱེད་རེས་བྱས་པ་ཡིན་ན། ད་དམག་འཁྲུག་འདི་ལ་ཡང་སྐྱོན་ཞེ་པོ་ཅིག་ཡོང་གི་རེད་བྱས་ཙང་ད་ལྟའི་དུས་ཚོད་འདི་ལ་ཡང་འདི་འདྲས། སྲིད་འཛིན་ཕུ་ཏིན་གྱིས་རྐང་བཙུགས་བྱས་བྱེད་བཅུག་གི་ཡོད་པ་ཡིན་ན་རེད་ཡང་ན་ལབ་འཁྱེར་གྱི་མེད་པ་ཡིན་ན་རེད། འདི་འདྲས་ཡོང་ཡག་ག་རེ་ཡིན་ནམ་ཞེས་བྱས་དྲི་བ་བཀོད་ཡ་ཆགས་བསྡད་ཤག།

དབང་ཆ་སྦྱོར་བ་དབང་ཐང་དང་ནུས་པ་སྦྱོར་བ་དེ་ནི་ཞེ་པོ་ཅིག་ཆུང་ངུར་ཕྱིན་བྱས་ཁོ་ཚོའི་བར་དབྲག་ལ་ཡང་འབྲེལ་བ་དེ། གཙང་མ་བཟོས་བྱས་དམག་འཁྲུག་ལ་སྐྱོན་མ་བྱེད་ཡག་གི་འབྲེལ་བ་ཅིག་བཟོ་ཡག་གི་ཚོད་འཛིན་བྱེད་ཡག་གི་དེ་འདྲའི་ནུས་པ་ཅིག་མེད་པ་ཆགས་པ་དེ་ནི་གསལ་པོ་ཞེ་པོ་ཅིག་རེད་ཟེར་བྱས་བྱས་ཁོ་རང་གིས་འདི་ལབ་བཞག་བྱས་བྱས་ད་ག་ད་ད་རིང་གི་གནས་ཚུལ་དེ་ནས་ཡིན་ན་མང་ཆེ་བས་ཟེར་ཡག་བྱས་པ་ཡིན་ན་ཨུ་རུ་སུའི་དམག་དཔུང་ནང་ལོགས་ཡིན་ནའི་ད་ཉུང་ཤོས་ལ་གང་པི་རི་གོ་ཞིན་ཟེར་མཁན་དེ་ཨ་ནི་སྒེར་གྱི་དམག་ཁང་དེ་དང་གཞུང་དམག་བར་དབྲག་ལ་ཡང་ཡིན་ན་འགལ་ཟླ་ཆེན་པོ་ཞེ་པོ་ཅིག་ཡོད་པ་དང་ཨ་ནི་ག་འདི། དུ་རྡོ་མང་པོ་གཅིག་གིས་ཟེར་ཡག་བྱས་པ་ཡིན་ན་སྲིད་འཛིན་ཕུ་ཏིན་དང་དེ་ཚོ་གང་དགའ་དངོས་གནས་བྱས་ན་བློ་འཚབ་བྱེད་དགོས་ཡག་ཅིག་ག་རེད་ཟེར་ན་ད་གང་འདི་དེ་པི་རི་གོ་ཞིན་གྱིས་སྐྱོན་བརྗོད་བྱེད་ཡག་འབྱོར་བ། སྤྱིར་བཏང་ཁྱོན་ཡོངས་ནས་ཨུ་རུ་སུའི་དམག་དཔུང་གི་འཇོན་ཐང་མེད་པ་དང་ལྐོག་ཟ་རུལ་སུངས་དང་ཁོས་བྱས་པའི་སྐྱོན་བརྗོད་འདི་ག་དེ་དངོས་གནས་བྱས་ན་དོན་དངོས་ཐོག་ལ་ཡང་བདེན་པ་རེད། དེ་བདེན་པ་ཡིན་དུས་ཙམ་པ། ཨ་ནི་ཨུ་རུ་སུའི་མི་མང་ནང་ལོགས་ལ་ཡང་ཐབས་པི་རི་གོ་ཞིན་གྱིས་ད་ག་སེ་བྱས་མངོན་གསལ་དོད་པོས་སྐྱོན་བརྗོད་བྱེད་དུས་སྐྱོན་བརྗོད་ཡིན་པ་དེ་སྐྱོན་བརྗོད་བྱས་པ་དེ་ག་ལས་བདེན་པ་ཡིན་དུས། ཨ་ནི་ཨུ་རུ་སུའི་དམག་དཔུང་གི་ཁོའི་གནས་སྟངས་དང་ད་མི་ཕྱི་མི་ལ་ཡང་མཐོང་ཚུལ་དང་དམག་དཔུང་ཁོ་རང་ཚོ་སོ་སོ་རང་གིས་སོ་སོ་ལ་ཡང་ཚོད་དཔག་བྱེད་པར་དེ་ཚོ་ཚང་མ་ལ་ཡང་ད་ག་ད་ཤུགས་རྐྱེན་ཆེན་པོ་ཞེ་པོ་ཐེབས་བྱས་ཡིན་ན་དངོས་གནས་བྱས་ན། ད་སྲིད་འཛིན་ཕུ་ཏིན་ངོས་ནས་བཤད་ན་ཞེ་དྲག་སེམས་ཁྲལ་བྱེད་དགོས་ཡག་ཅིག་རེད་བྱས་ཙང་དེ་འདྲ་སོང་ཙང་སྲིད་འཛིན་ཕུ་ཏིན་གྱིས་ག་ཚོད་ཅིག་བེད་སྤྱོད་བཏང་བ་ཨ་ཡིན་གཅིག་བྱས་ན་ཁོ་ད་ད་ག་རེ་ཟེར་ཁོ་ཚོད་འཛིན་བྱེད་མ་ཐུབ་པའི་དེ་འདྲ་གཅིག་གནས་སྟངས་ཆགས་མེད་འགྲོ་ཟེར་མཁན་འདུག་ཡང་ཁ་ཤས་ཟེར་ཡག་བྱས་པ་ཡིན་ན་ད་པི་རི་གོ་ཞིན་ཟེར་མཁན་དེ་ཁོ་ག་ལེ་ག་ལེ་བྱས་བྱས་ཡིན་སྲིད་འཛིན་ཕུ་ཏིན་གྱི་ཕལ་ཆེར་ཚབ་བྱེད་མཁན་འབྱོར་བ་ཐུགས་ཁུར་རྒྱུན་འཛིན་བྱེད་མཁན་འབྱོར་བ་དེ་འདྲ་གཅིག་མེད་འགྲོ་ཟེར་བྱས་བྱས་ད་དེ་འདྲ་ཟེར་མཁན་མང་པོ་ཡོང་གི་འདུག་ད་ཡིན་ནའི་ལས་དེ་སྔ་སྲིད་འཛིན་ཕུ་ཏིན་སྲིད་བློན་དང་པོ་དེ།